གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད། གསན་མཁན་རྣམ་པ་ཡོངས་ལ་སྐུ་ཁམས་བཟང། ཟླ་བ་དགུ་པའི་ཚེས་བདུན་ནས་བཅུ་བདུན་བར་སྐབས་བཅུ་དྲུག་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་ཚོགས་ཆུང་ཞིག་ཨོ་སི་ཁྲུ་ལི་ཡར་གཞུང་འབྲེལ་ཐོག་སྐོར་སྐྱོད་དུ་ཕེབས་ཡོད་པ་རེད་འདུག་ཚོགས་ཆུང་དེའི་སྤྱི་འཐུས་ཚོགས་མི་འཇུ་ཆེན་དཀོན་མཆོག་ཆོས་སྒྲོན་ལགས་དང། དགེ་བཤེས་ལྷ་རམས་པ་ཨ་འབྲུག་ཚེ་བརྟན་ལགས། མཁན་པོ་འཇམ་དཔལ་བསྟན་འཛིན་ལགས། ངག་དབང་ཐར་པ་ལགས་བཅས་ཨོ་སི་ཀྲི་ལི་ཡའི་གྲོང་ཁྱེར Brisbane དང། Melbourne། Sydney། དེ་བཞིན་རྒྱལ་ས Canberra ནང་ཨོ་སི་ཀྲི་ལི་ཡའི་གྲོས་ཚོགས་འཐུས་མི་རྣམས་དང་ཐུག་འཕྲད་གནང་ནས་བོད་དོན་རྒྱབ་སྐྱོར་སྐོར་ཞུ་གཏུག་གནང་ཡོད་པ་རེད་འདུག་གཤམ་ལ་དགེ་བཤེས་ལྷ་རམས་པ་ཨ་ཀྲུག་ཚེ་བརྟན་ལགས་སུ་ད་ལན་གྱི་གཞུང་འབྲེལ་འཚམས་གཟིགས་དེའི་སྐོར་བཅར་འདྲི་ཞུས་ཡོད་པ་དེ་ལྷན་རྒྱས་ཀྱིས་མུ་མཐུད་ནས་གསན་རོགས་གནང། ཐོག་མ་དེ་ལ་ད་ལྟ་ང་ཚོ་ཉེ་ཆར་ཨོ་སྟྲེ་ལི་ཡ་ལ་བོད་མི་མང་སྤྱི་འཐུས་སྐུ་ཚབ་ཀྱི་ཚོགས་ཆུང་སྤྱི་འཐུས་རྣམ་པ་བཞི་ཅིག་དེ་ལ་སྐོར་སྐྱོད་ཕེབས་འདུག་ད་ལྟ་ད་ལྟ་ཨ་ཀྲུག་ཚེ་བརྟན་ལགས་ཁྱེད་རང་ད་སྐུ་ཚབ་འཐུས་མི་བཞིའི་ནང་ནས་གཅིག་དེ་ཆགས་འདུག་དེ་འདྲ་ཡིན་དུས་ཁྱེད་རང་གི་ཆ་ནས་ད་ད་ལྟ་གཞུང་འབྲེལ་གྱི་སྐོར་སྐྱོད་དེ་གྲུབ་ཟིན་པ་རེད་འདི་འདི་ག་འདྲ་རང་ཆགས་སོང། ལགས་སོ། ད་ད་ནི་ང་ཚོ་ཨོ་སྟྲེ་ལི་ཡ་ལ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་འཐུས་མི་ཚོགས་ཆུང་ཅིག་འདུག་ཨོ་སྟྲེ་ལི་ཡ་ལ་བོད་དོན་ཞུ་གཏུག་གི་ཆེད་དུ་ལས་འགུལ་སྐོར་སྐྱོད་བྱེད་དུ་ཡོང་ནས་གྲུབ་ཚར་བ་རེད། ད་ང་རང་གི་ལྟ་སྣང་འདྲ་བོ་བྱས་པ་ཡིན་ན་ད་རེས་ཀྱི་ལས་དོན་དེ་ཡག་པོ་འདྲ་བོ་བྱུང་སོང་ག་རེད་ཟེར་ན་ང་ཚོ་ད་ལྟ་མངའ་སྡེ་ཁག་མི་འདྲ་བ་དག་གསུམ་བཅས་ཨ་ནི Canberra རྒྱལ་ས་བཅས་བཞི་ལ་ཡག་འདུག་སུ་དག་གནད་ཡོད་མི་སྣ་ཐུག་ཡག་དང་ཚང་མ་གི་ཐོག་ནས་ཞུ་གཏུག་གི་ལས་འགུལ་འདྲ་བོ་དཔེ་ཡག་པོ་བྱུང་སོང་བསམ་སོང་འདྲ་བྱུང། ལགས་སོ། ཨ་ནེ་ཨ་ཀྲུག་ཚེ་བརྟན་ལགས་ད་ད་ལྟ་ད་ལོ་གི་ད་གཞུང་འབྲེལ་སྐོར་སྐྱོད་འདི་སྤྱི་བཏང་གནང་དགོས་པའི་རྒྱུ་མཚན་གཙོ་བོ་དེ་ག་རེ་ཆགས་བསྡད་ཡོད་རེད་འདི་གང་སྟེ་ད་ལོ་དེ་གཅིག་ཨོ་སྟྲེ་ལི་ཡ་གཅིག་པོ་ལ་ཕེབས་ཡོད་རེད་པས་ཡང་མིན་ན་ཡང་སྤྱི་འཐུས་ཀྱི་སྐུ་ཚབ་ཚོགས་ཆུང་དེ་འདྲས་ཡང་རྒྱལ་ཁབ་ད་ཕྱིའི་རྒྱལ་ཁབ་གཞན་དག་ལ་ཡང་ཕེབས་ཡོད་རེད། ལགས་སོ་ད་ད་ད་ད་ལོ་ཟེར་དམིགས་བསལ་གང་ཡང་མ་རེད་སྤྱི་བཏང་གི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ངོས་ནས་ཨ་ནེ་རྒྱལ་སྤྱིའི་ཁྱོན་ཡོངས་ལ་བོད་ཀྱི་གནས་སྟངས་ཤེས་རྟོགས་བྱེད་ཡག་གི་ལས་འགུལ་དེ་མུ་མཐུད་ནས་འགྲོ་དང་འགྲོ་བཞིན་པ་འདྲ་བོ་དཔེར་ཆ་བཞག་ན་ཉེ་བའི་ཆར་རང་ལ་ད་ལྟ་ཨ་བོད་མི་མང་སྤྱི་འཐུས་ཀྱི་ཚོགས་ཆུང་ད་ལྟ་ཨ་མི་རི་ཀ་ལ་ཡང་སྐོར་སྐྱོད་འགྲོ་ཚར་བ་ཅིག་རེད་དེ་དུས་ལ་ད་ལྟ་ང་ཚོ་རེད་ད་ལྟའི་ཆར་ལ་དཔེར་ན་ཡུ་རོབ་ཕྱོགས་ལ་ཡང་ཡུ་རོབ་ཧྥ་རན་སི་དང་སྦེལ་ཇམ་དང་ཨ་ནི་ནེ་དར་ལེན་བཅས་བཅས་རྒྱལ་ཁབ་གསུམ་གྱི་ནང་ལོགས་ལ་ད་ལྟའི་ཆར་ལ་ཡང་སྤྱི་འཐུས་ཚོགས་ཆུང་གཅིག་འདུག་སྐོར་སྐྱོད་འགྲོ་དང་འགྲོ་བཞིན་པ་འདྲ་བོ་ཅིག་རེད་དེ་ཡིན་ཙང་ཨ་ནི་ང་ཚོ་གི་ད་ལྟ་ལས་འགུལ་དེ་ད་ཨ་བོད་དོན་གྱི་བདེན་མཐའ་གསལ་ཡག་ཆེད་དུ་ཡིན་ཙང་དམིགས་བསལ་གྱི་ད་ལོ་ད་ལྟ་ལོ་སྔ་མ་དང་ཆ་ཚང། དུ་ཟ། གང་འདྲ་ཆ་ཚང་འགྲོ་བསྡད་ཡ་མ་གཏོགས་དམིགས་བསལ་གྱི་ད་ལོག་གི་ལས་འགུལ་ཁེལ་མ་རེད། ཨ་ཕྲུག་ཚེ་བརྟན་ལགས་ཀྱིས་ཞུས་པ་ནང་བཞིན་གོང་དུ་ད་ལྟ་སྤྱི་འཐུས་རྣམ་པ་ཅིག་ཨོ་སྟྲེ་ལི་ཡའི་གི་ད་མངའ་སྡེ་ཁག་མ་འདྲ་བ་བྱས་དམིགས་བསལ་གྱི་ད་གྲོང་ཁྱེར་ད་ལྟ་བིརིས་སྦེན་རེད་མེལ་སྦོན་རེད་ཨ་ནི་སིད་ནི་བྱས་ཨ་ནི་ང་ཚོའི་ཨོ་སྟྲེ་ལི་ཡའི་རྒྱལ་ས་ཁེན་བེ་ར་དེ་འདྲའི་ལ་ད་ཕེབས་ཨ་ནི་ཅིག་ཆབ་སྲིད་ཀྱི་ཚོགས་པ་མ་འདྲ་བ་མང་པོ་ཅིག་གི་ཡང་སྐུ་ཚབ་འཐུས་མི་དང་ཐུག་འཕྲད་གནང་དེ་འདྲའི་ཅིག་ཞུ་གཏུག་གི་ལས་འགུལ་འདི་དེ་འདྲ་གནང་འདུག

དེ་ནི་རྒྱལ་ཁབ་དེ་དང་དེའི་གི་ད་ཕྱི་འབྲེལ་གི་སྐབས་སུ་ད་རྒྱ་ནག་དང་འབྲེལ་བ་བྱེད་པའི་སྐབས་སུ་ཡིན་པ་ཡིན་ན་བོད་དོན་གླེང་ཐུབ་ཡག་གི་ཐོག་ལ་འབོད་སྐུལ་དང་དེ་ག་ནང་བཞིན་པའི་ཨ་ནི་རྒྱལ་ཁབ་དེ་དང་དེའི་གི་གྲོས་ཚོགས་གོང་འོག་གང་འདྲ་རེ་ཅིག་ཡིན་པ་ཡིན་ན་དེའི་ཐོག་ལ་བོད་དོན་དང་འབྲེལ་བའི་གི་དེ་ནི་གྲོས་ཆོད་བཞག་ཐུབ་ཡག་ད་དཔེར་ན་ཨ་མི་རི་ཁ་གི་ད་འདི་ད་ནང་ཨ་ནི་ཕན་ཚུན་འགྲོ་འོང་འདྲ་མཉམ་གི་གྲོས་ནི་ད་ཅིག་གྲོས་ཆོད་དང། ཨ་ནེ་དེ་ག་ནང་བཞིན་པའི་ད་ཅིག་ད་དེའི་ཐོག་ལ་ཨ་ཨིན་ལན་དང་ཡོ་རོབ་ག་ས་ག་ནས་གླེང་སློང་ཤུགས་ཆེན་པོ་ཡོང་གི་ཡོད་ནང་བཞིན་ཨ་ནེ་ཅིག་དང་པོ་ང་རང་ཚོ་ད་གཙོ་བོ་ང་ཚོ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཡིན་ཙང་ཨ་ནེ་ཐད་ཀར་རྒྱལ་ཁབ་དེ་དང་དེ་གི་གྲོས་ཚོགས་དང་གྲོས་ཚོགས་ལ་འབྲེལ་བ་ད་གལ་ཆེན་པོ་བརྩིས་པའི་ཐོག་ནས་ཨ་ནེ་གྲོས་ཚོགས་གི་འཐུས་མི་དེ་ཚོ་ལ་མཇལ་ཡག་སྐབས་སུ་གྲོས་ཚོགས་གི་ནང་ལོགས་ལ་ཡ་ཨང་དང་པོ་དེ་ལ་བོད་དོན་གླེང་ཐུབ་ཡ་དང་ཨ་ནེ་ཨང་གཉིས་པ་དེ་ལ་བོད་དོན་གླེང་བ་ཙམ་མ་ཟད་བོད་ཀྱི་གནས་སྟངས་དང་འབྲེལ་བའི་ཐོག་ནས་ཅིག་ཨ་མི་རི་ཁའི་གི་ད་ལྟའི་གྲོས་ཆོད་ཡོད་པ་དེ་འདྲ་བའི་གི་དེ་ནས་གྲོས་ཆོད་འདི་གིས་དེ་ཨ་ནི་གྲོས་ཚོགས་ནང་ལ་བཞག་ཐུབ་ཡ་དང། འོ་དེ་འདྲའི་གྲོས་ཚོགས་ལ་ད་འབོད་སྐུལ་དེ་ཤུགས་ཆེན་པོ་ཅིག་བྱེད་ཡ་དང་ད་ད་ལྟའི་ཆ་ལ་ད་ཨོ་སྟྲེ་ལི་ཡ་ནང་ཡིན་པ་ཡིན་ན་གོང་འོག་གྲོས་ཚོགས་གོང་འོག་གི་འཐུས་མི་དྲུག་ཙམ་ཅིག་ལ་ང་ཚོ་མཇལ་ཡ་གི་གོ་སྐབས་བྱུང་བ་ལ་ཨ་ནི་ཁོང་རྣམ་པ་ཚོ་ལ་ཡིན་ན་དེ་དེ་བཞིན་བྱས་ནས་ཞུ་ཡ་བྱུང་ཡོད་རེད། ཨ་ནི་ད་ད་ལྟ་ཨ་ཨ་ཕྲུག་ཚེ་བརྟན་ལགས་ད་ལྟ་ཁྱེད་རང་ད་ད་ད་གྲོང་ཁྱེར Brisbane རེད Melbourne Sydney ཨ་ནི་ང་ཚོས་ད་ད་ལྟ་མངའ་སྡེ་གི་མཚོན་ན་ད Queensland རེད Victoria རེད་ཨ་ནི New South Wales དེ་འདྲ་ཕེབས་འདུག་དེ་འདྲ་ཡིན་དུས་ཙམ་པ་གྲོས་ཚོགས་འཐུས་མི་ད་ས་གནས་ལོགས་ཀ་ལོགས་ཀ་ག་བྱས་ད་གྲོས་ཚོགས་འཐུས་མི་དང་ཐུག་དུས་ཙམ་པ་ཅིག་མངའ་སྡེ་མ་འདྲ་བའི་བར་ལ་ཅིག་ཡང་བོད་དོན་ཐོག་རྒྱབ་སྐྱོར་དང་ཨ་ནི་བོད་དོན་ཐོག་གོ་རྟོགས་བར་ལ་ཅིག་གྲོས་ཚོགས་འཐུས་མི་དེ་ཚོ་བར་ལ་ཁྱད་པར་འདྲ་ཁྱེད་གཟིགས་ཡོད་ན

ང་འདི་སྔོན་ལ་ད་ལྟ་ཡུ་རོབ་ཀྱི་ས་ཁུལ་མང་པོའི་ནང་ལ་ཡང་བོད་དོན་ཞུ་གཏུག་དང་འབྲེལ་བའི་ལས་འགུལ་འགྲོ་མྱོང་ཡིན་པ་ཡིན་ན་དེ་ཚོ་ལ་བསྡུར་བ་ཡིན་ན་ཨོ་སི་ཁྲུ་ལི་ཡའི་གྲོས་ཚོགས་འཐུས་མི་སུ་འདྲ་ཞིག་ཐུག་ན་བོད་ནང་གི་ཛ་དྲག་གནས་སྟངས་དེ་ག་དེ་དེ་ཤེས་ཤེས་པ་འདྲ་བོ་ཅིག་དང་ཤེས་པའི་གི་ཐོག་ལ་ད་འདིའི་ཐོག་ལ་ང་ཚོ་ག་འདྲ་བྱས་ན་ཡག་ས་རེད་ང་ཚོ་གི་བསམ་ཚུལ་ག་རེ་ཡོད་ལབ་ནས་འདིའི་ཐོག་ལ་གྲོས་བསྡུར་འགྲོ་དགོས་ཡག་གི་གནས་སྟངས་འདྲ་བོ་དེ་ཅིག་གྲོས་བསྡུར་འགྲོ་མ་སོང་ན

འདི་ནས་ཅིག་དེའི་གི་ད་ཕྱོགས་གང་ནས་ཡིན་ན་ཡང་བོད་དོན་ཐོག་ལ་དོ་སྣང་ཆེ་བ་ཨ་ནི་ཤེས་རྟོགས་ཆེ་ཡ་འདྲ་ཅིག་འདུག་བསམ་བསམ་ཚོར་སོང། ལགས་སོ་ཨ་ནི་ཐེངས་འདི་གི་ད་སྐོར་སྐྱོད་དང་སྟབས་བསྟུན་ནས་ད་ལྟ་སྤྱི་འཐུས་རྣམ་པ་ཞིག་ཨ་ནི་རྒྱ་རིགས་ཀྱི་ད་མི་དེ་འདྲ་དང་ཡང་རྒྱ་རིགས་ཡིན་པའི་གསར་འགོད་པ་དེ་འདྲ་དང་ཅིག་གྲོས་གླེང་བྱེད་ཡ་དེ་འདྲའི་གོ་སྐབས་བྱུང་ཡོད་ས་རེད་དེའི་ཉམས་མྱོང་དེ་ག་འདྲ་འདྲ་བྱུང་སོང་བས།
ལགས་རེད་ད་དེ Australia དེ་དམིགས་བསལ་གི་ད་ལྟ་རྒྱ་རིགས་མང་པོ་ཡོད་ས་གི་ས་ཁུལ་བྱས་དེ་ཡང་ཨ་ནི Australia གཞུང་དང་རྒྱ་ནག་གཞུང་གཉིས་ཀྱི་བར་རུ་ལ་ད་དེ་སྔ་ཕན་ཆད་ལ་ཡིན་ན་འབྲེལ་བ་ག་ལ་གང་འདྲ་ཡག་པོ་ཡོད་བསྡད་པའི་གནས་སྟངས་འདྲ་བོ་བྱས་ད་ད་ལྟའི་དུས་ཚོད་ལ་ཁོ་རང་བཞིན་ག་ལ་བགྲོ་གླེང་གཅིག་གི་སྒང་ལ་འགྲོ་བསྡད་པའི་གནས་སྟངས་འདྲ་བོ་ཅིག་རེད་དེ་བྱ་དེ་ད་དེ་འདྲ་ཡིན་དུས་སྒང་ལ Australia ལ་རྒྱ་རིགས་ཤུགས་ཆེན་པོ་ཡིན་པ་ད་དེའི་སྒང་ལ་ཡང་དམངས་གཙོ་དོན་གཉེར་བ་གི་མཚོན་པའི་རྒྱ་རིགས་མང་པོ་ཅིག་ཡོད་ཡོང་དེ་དེ་ཡང་གནད་འགག་ཆེན་པོ་ཅིག་ཆགས་འདུག་བསམ་བསམ་འདྲ་བོ་དེ་ད་ང་ཚོ་ཡིན་པ་ཡིན་ན་ཡང་ཁ་ས་མེལ་སྦོན་ནས་རྒྱ་རིགས་མཁས་དབང་དང་མཉམ་དུ་ད་བགྲོ་གླེང་གཅིག་བྱུང་སོང། དེ་ནས་སིད་ནི་ནས་རྒྱ་རིགས་མཁས་དབང་དང་མཉམ་དུ་བགྲོ་གླེང་གཅིག་བྱུང་སོང། ད་ག་ནང་བཞིན་རྒྱ་རིགས་ཀྱི་གསར་འགོད་པ་མང་པོ་ཞིག་དང་མཉམ་དུ་ཐུག་སོང་གོ་བསྡུར་བྱས་ཡོང་དུས་སྒང་ལ། རྒྱ་རིགས་ཀྱི་ད་ག་རེ་ཟེར་དགོས་རེད་ད་ཨོ་སི་ཁྲ་ལི་ཡ་གི་རྒྱ་རིགས་ཀྱི་རྒྱ་བོད་གཉིས་ཀྱི་བར་རུ་ད་འབྲེལ་ལམ་བྱེད་ཡག་བྱེད་ཡག་ལ། ད་ལྷག་པར་དུ་རྒྱ་རིགས་འབྲེལ་མཐུད་པའི་ངོས་ནས་ཅིག་འབྲེལ་ལམ་བྱེད་ཡག་དེ་གི་དེ་ཡག་པོ་ཅིག་བྱུང་འདུག་བསམ་བསམ་འདྲ་བོ་ཅིག་ད་དེ་དང་འབྲེལ་ནས་ང་ཚོ་དེ་རིང་འདི་ནས་ཅིག་རྒྱ་རིགས་མང་པོ་ཅིག་དང་རྒྱ་རིགས་ཀྱི་གནད་ཡོད་མི་སྣ་མང་པོ་ཅིག་ལ་ཐུག་བྱས་ནས་ཡང་གཙོ་བོ་བོད་ཀྱི་དཀའ་རྙོག་སེལ་ཡ་དང་ཨེ་ནས་ད་ལྟའི་གནས་སྟངས་ཀྱི་ཐོག་ནས་བསམ་བློ་བརྗེ་རེས་དང་ལྷག་པར་དུ་ད་ལྟ་ཧོང་ཀོང་དང་ཐེ་ཝན་དང། ཅིག་གི་ཤིན་ཅང་དང་འོ་དེ་ཚོ་དང་འབྲེལ་བའི་ད་ཁོ་ཚོ་ག་རྒྱ་རིགས་མང་པོ་འདུག་ཁོ་ཚོ་མཉམ་དུ་ང་ཚོ་ཡང་ཅིག་མཉམ་ཞུགས་གི་ལས་ཀ་ག་རེ་བྱེད་ཐུབ་མེད་ཀྱི་ཐོག་ལ་ཡང་བགྲོ་གླེང་འདྲ་བོ་བྱས་ནས་དེ་འདྲའི་གི་ད་བགྲོ་གླེང་ཤུགས་ཆེན་པོ་ཅིག་གི་ད་བདེ་འཇགས་སྙིང་རྗེ་པོ་ཅིག་ང་ཚོ་ཁ་རྩང་འགྲོ་ཐུབ་འདུག་དེའི་ཐོག་ལ་ཡིན་ན་ད་ལྟའི་ད་རྒྱ་རིགས་གི་གནས་ཚུལ་མང་པོ་ཅིག་གི་ཐོག་ལ་ད་ལྟའི་ཐོན་བསྡད་པ་ད་ཁྱེད་རྣམ་པ་ཚོ་མཁྱེན་གི་རེད་བསམ་གི་འདུག་འོ་དེ་འདྲའི་འདྲ་བོ་བཤད་འདུག་དེའི་ཐོག་ལ་དམིགས་བསལ་གི་གྲུབ་འབྲས་ཡག་པོ་ཅིག་ཐོན་སོང་བསམ་བསམ་འདྲ་བོ་ཅིག་བྱུང་ལགས། ལགས་ཨ་ནི་ཐ་མ་དེ་ལ་ད་ཨ་འབྲུག་ཚེ་བརྟན་ལགས་ཨ་ནི་ཁྱེད་རང་ད་སྤྱི་འཐུས་རྣམ་པ་བཞི་སྤྱིར་བཏང་ཅིག་ད་ང་ཚོ་ཨོ་སི་ཀྲི་ལི་ཡའི་གནས་སྡོད་ཡོད་མཁན་བོད་མི་མང་པོ་ཅིག་ད་ཐུག་འཕྲད་གནང་ཡོད་རེད་ཨ་ནི་ཅིག་དྲི་བ་དྲིས་ལན་བྱེད་ཡག་གི་དེ་འདྲའི་གོ་སྐབས་ཕུལ་འདུག། ཡིན་ནའི་ད་འདི་ལ་ཡང་བཅར་མ་ཐུབ་མཁན་གྱི་ང་ཚོའི་ད Australia ནང་བོད་པ་དེ་འདྲའི་ཏན་ཏན་བྱུང་ཡོད་རེད་བསམ་གྱི་འདུག་ཨ་ནས་ཁོང་རྣམ་པ་ལ་ཅིག་ཡང་ཞུ་ཡ་དེ་འདྲ་ག་རེ་ཡོད་ན། ཨོ་ལགས་སོ་རེད་ད་དམིགས་བསལ་གྱི་ལྷག་པ་དང་ཆད་པ་གང་ཡང་མི་འདུག་དེ་ཡིན་པ་ཡིན་ན་ངས་ཞུ་བསམ་པ་འདྲ་བོ་དེ་ལ་ད་ཁ་རྩང་ང་ཚོ་འགྲོ་ས་རྒྱ་རིགས་དང་རེད་དེ་ནས་གྲོས་ཚོགས་འཐུས་མི་རེད་ད་ག་ནང་བཞིན་གནད་ཡོད་མི་སྣ་དང་མཁས་དབང་དང་ད་དེ་འདྲའི་མང་པོ་ཅིག་ལ་ཡ

ང་ཚོ་ཚང་མ་གི་རེ་བ་དང་ཡིད་ཆེས་དང་ཨ་ནི་དཔེ་གནད་འགག་ཆེན་པོ་ཅིག་ཆགས་བསྡད་ཀྱི་ཡོད་རེད་འདིའི་སྒང་ལ་ཤུགས་རྒྱག་དགོས་ཡ་དང་དེ་མ་ཡིན་པའི་གི་ཅིག་བོད་རིགས་ནང་ཁུལ་ལ་ཅིག་ཆང་ངེ་ཆུང་ངེ་ཙག་གེ་ཙིག་གེ་དེ་རྩོད་བསྡད་ཡ་དེ་ཚོ་ཏན་ཏན་དཔེ་ད་ལྟ་ཞབས་འདྲེན་ཡིན་པ་དང་ལྷག་པར་དུ་འདིའི་ཐོག་ལ་གཟབ་གཟབ་མ་བྱས་པ་ཡིན་ན་ཨ་ནི་རྒྱ་ནག་ངོས་ནས་ནི་འདིའི་ནང་ལ་ལག་པ་འཆང་ཡ་བྱས་ནས་ཨ་ནི་ང་ཚོ་བོད་རིགས་ནང་ཁུལ་ལ་དཀྲུག་ཤིང་རྒྱག་ཡ་དང་ཆིག་སྒྲིལ་མཐུན་སྒྲིལ་གཏོར་ཡ་དང་དེ་འདྲའི་གི་དེ་འདྲའི་དགྲ་དགའ་གཉེན་སྡུག་གི་ལས་ཀ་ཆགས་ཡ་གི་ཉེན་ཁ་འདུག་ཟེར་ནས་ཡ་བསམ་ཚུལ་དེ་འདྲའི་ཡ་ཕུལ་ཡ་ཅིག་བྱུང་འདིའི་གནས་ཚུལ་དེ་དེ་རིང་འདི་སྙན་དུ་ཞུས་བཞག་ན་བསམ་སོང། ད་ལན་གྱི་སྐོར་སྐྱོད་དེ་དང་བསྟུན་སྤྱི་འཐུས་ཚོགས་ཆུང་གིས་ཉེ་ཆར་རྒྱ་ནག་ལ་སྐྱོན་བརྗོད་བྱས་པར་བརྟེན་རྒྱ་ནག་གི་མཐོང་མཆན་ལག་ཁྱེར་མི་སྤྲོད་སའི་ཨོ་སྟྲེ་ལི་ཡའི་གྲོས་ཚོགས་འཐུས་མི James Paterson མཆོག་དང་ཐུག་འཕྲད་གནང་ཡོད་འདུག། ཨོ་སི་ཀྲུ་ལི་ཡ་ཡི་གཙུག་ལག་སློབ་གཉེར་ཁང་ཨང་དང་པོ་ཨོ་སི་ཀྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གི་དྲ་ཐོག་ནས་བོད་ཡིག་སློབ་ཁྲིད་གནང་གི་ཡོད་པ་རེད།